དེ་ནས་སྐོར་ལ་བཞེངས་པ་དང་ལ། དེ་ནས་ཞིབ་གསལ་ཉམས་བུ་མོལ་ལ་མཛད་ཅེས་ནོག་ཚང་མའི་སྲང་སྲུང་ལ་ཌོག་ཊར་ས་ཧེབ་སྒྲིག་རུས་མི་རང་གི་སྲོལ་བཞིན། འཇུ་ལེ། ཀ་ཟེར་རྒྱུ། ད། ང་དང་ཡིག་བརྒྱ་པོད་ཀ་འདུག་ལས་ཀུ་ཤུའི་སྦག་དེ་ན་ཀུ་ཤུ་སྣ་བཅུ་བཞི་ཡོད་མོ་ལ་རོང་ལས་ག་ལས། ད་ཤོད་པ་སང་སྣ་བཅུ་བཞི་བའི་ནང་ནས་དེ་ནས་ཀུ་ཤུ་སུའི་ཀ་ཡང་མ་ཆག་ས་སུའི་ཀ་མ་རྒྱལ་ལ་ཆགས་སེ་འདུག་དེ་སྣ་ཚོགས་སླ་རྡོག་འང་ཀུ་ཤུ་ཡང་སོ་སོ་སོ་སོ་འདུག་འོང་ལས་ག་ལས་ས་གཅིག་མོལ་ལ་མཛད་ན་ཞིབ་གསལ་བཅོས་ཏེ།

ཀ་བི་ཀ་ནི་ང་དང་བཙུགས་སའི་ས་རྒྱབ་པོ་སྐོར་ལ་མི་ཆ། གཉིས་པ་ལོ་བོ་ང་དང་སྟོན་ཐོག་ལོ་བོ་སྐོར་ལ་མི་ཆ་ལས་གསུམ་པ་དེ་ན་ང་དང་ལུད་བཏང་ནོག་ཆུ་བཏང་ནོག་མི་མང་སེར་ནག་སྤང་མེད་འགྲོ། ཀ་བི་ཀ་ནི་ཡང་ང་དང་མེད་ན་བཙོ་ཅོག་དེ་ནང་ང་དང་བྲེག་ང་དང་རྒྱུ་རྒྱ་ལས་ཡོང་ནོག་ལས་དེ་ཀ་ཟུག་ཤིག་ང་དང་ནང་སྟག་ཟབ་དགོས། ཀུ་ཤུ་ཅུ་ལི་ཀུན་ནི་ང་དང་ནམ་བཙུགས་ཀ་ཅེ་ནི་ང་དང་མ་ནི་ལོ་གཉིས་གསུམ་ལོ་བཅུ་བཅོ་ལྔ་བསམ་པ་མ་སལ་ལ

མ་སླེབ། རང། རང་གི་ཕྲུ་གུའི་ཕྲུ་གུའི་ཕྲུ་གུ་བཙུགས་པ་ང་དང་བསམ་པ་སལ་དགོས་ཤེས་མ་ཁག་ཅན་ནོར་ག་ལས་དག་ས་ང་དང་ཀུ་ཤུ་བཙུགས་ཀ་བྱས་ན་ཤའི་ང་དང་གན་ཏྲ་གཅིག་བཞག་གཅིག་མི་ཤིག་ང་དང་ཐེ་བ་ཆག་འགྲོ་དབྱིངས་ན་ང་དང་ཡོང་ཆེ་བྱ་ནི་ལོ་དགེ་ཡི་ས་བ་ང་དང་བསམ་པ་སལ་དགོས་ཤེས་མ་ཁག་ཅན་ནོར་ག་ལས་དེ་ནས་ཉིས་པ་ང་དང་ཀུ་ཤུ་རྣམས་བཙུགས་ཀ་བྱས་ན་ཡ་ལི་ང་དང་ཏེ་བོ་ང་དང་གཟིགས་སུ་གོ་བདག་ས་ཡོང་དགོས་ཡི་ས་བ་ང་དང་དག་ས་ང་དང་མང་པོ་ཅིག་ང་དང་ཀུ་ཤུ་ང་དང་བཙུགས་པ་བཟའ་དང་ནོར་ག་ལས་རང་ད་དོ་ད་མོ་ང་དང་བཙུགས་ཀ་ནོར། མ་ག་ང་ད་བག་ཆེན་མོ་ཅོག་གར་མ་ཉུལ་ནོད་ང་ད་ལ་དག་སེ་ན་ཡ་ལེ་ད་ང་ད་ཡོང་བའི་ཡི་ས་པ་ང་ད་གཟིགས་སེ་ན་ཡ་ལེ་ང་ད་འདེམས་པ་ཀུ་ཤུ་བོ་ད་ཧ་ལམ་ང་ད་ལོ་ཤུ་ཅིག་ཙོག་ཤི་ང་ད་སྡོང་པོ་ཆགས་ན་ངེ་ར་དེ་ནས་ཀ་ནལ་ཅིག་གི་ནང་ནས་པེ་ནེ་ང་ཡ་ར་ཡིན་ནེ་ག་ཐོང་དོན་རོགས་ཡ་ལེ་ཀ་ནལ་ཅིག་གི་ནང་ནས་ཧ་ལམ་ང་ད་ཀི་ལོ་པེ་ནེ་ཡི་ས་པ་ང་ད་སི་ན་སྟོང་བདུན་བཅུ་སྟོང་བརྒྱད་བཅུ་ཡོང་དུ་ངེ་ར་ལོ་གཞུང་ཡོ་ལེ་དེ་བ་ང་ད་དེ་ལོ་གཞུང་ང་ད་ཡོང་སི་པ་སང་དེ་ཡི་ས་པ་ང་ད་བསམ་པ་སལ་དགོས་ཤེས་ང་ད་ཀུ་ཤུ་ཅུ་ལི་ཡིན་ན་ཟོས་ང་ད། ཚྭས་ནང་ཨེ་ཛུ་ཐ་དོ་ཐ་མ་མན་པ་རྒྱ་ཆེར་མེད་ཀ་ང་དང་མཛད་དགོས་ཤེས་མ་ཁག་ས་འདུག་ག་ལེ། དེ་བས་ན་ངའ་པོ་ངའ་པོ་དག་ས་ང་དང་མང་པོ་ཞིག་ང་དང་དེ་བང་བཞོན་ནོ་ཀི་ང་དང་དེ་འབའ་ཀྲོ་ནས་ཀི་ང་དང་པེ་ནེ་ཡོང་བ་མི་ནོ་ཀི་བས་ན་ང་དང་ལཱས་མ་མང་པོ་ཆར་ཀ་དེ་ནས་ཡི་ཀུ་ཤུ་དགུ་ནི་ང་དང་དེ་འབའ་མ་རྒྱལ་ལ་ནོག་ལེ། ཤེས་ཟེ་ན་ཡི་བས་ན་ང་དང་དཔྱིད་འགོ་མ་ང་དང་ཙམ་ཞིག་ང་དང་ཨེ་ཨ་ཛུག་གཟའ་ཞིག་ང་དང། ཨི་བི་ན་ཅི་ཅོ་གོ་སོང་ནས་ཏེལ་ཏི་ནས་ང་ཏང་ཆུ་བཏང་འདུག་ཅེས་མ་ནི་ཅང་ཚེར་ཀ་མེར་ཏོ་ར་ལེ་ང་ཏང་དཔྱིད་འགོ་མ་ང་ཏང་ཨི་བ training pruning ཟེར་ཅེས་ང་ཏང་ཚེར་ཀ་རི་ག་ཏུ་ནོག་ཏེའོ་ང་ཏང་མཛད་དགོས་ས་ལོག་ཏེལ་ཏི་ནས་ཆུ་བཏང་འདུག་ཅེས་ནང་ཏེའོ་མ་ནི་མེད་པ་སང་ཏེའོ་ང་ཏང་མ་ནི་ཡོང་གོ་ཡི་ས་བ་ང་ཏང་བདུན་པ་ཡི་ཀུ་ཤུ་བ་གོ་ཅེས་པོ་མ་ཁག་ཅན་ནོ་ཡ། ང་ཏང་སྡོང་པོ་མ་ཆེན་མོ་རིག་ཡོང་འདུག་གོ་ལ་ཀུ་ཤུའི་མིག་རྩ་ཅེས་ཏེ་ཡང་ཆག་ཅེས་པོ་མ་ནི་སྐོན་ངོ་ཞིག་ཤག་ཆག་ཅེས་ཡ་ཀུ་ཤུ་ཆག་ན་ཅེས་ང་ཏང་བྲོད་མེད་ཟོག་ཆག་ཅེས་ཏི་ཟུག་ཡང་ཡོང་འདུག་ལེ་ཅེས་ནས་ཀ་ལ་སྦར་དུ། དེ་བས་ན་ང་དང་ཅི་རང་རྒྱུན་ཚ་འཇིག་ལུས་བསྟེན་ནོ་ང་དང་ཀུ་ཤུའི་སྡོང་པོ་ང་དང། བརྟག་བྱ་གཅིག་མ་བཅོ་བ་ང་དང་ཁྱོང་སྟངས་བསྟེན་གཟུགས་སྟངས་བསྟེན་ན་ཡག་གོ་ཤིག་སུ་ཡོད་དེ་འདྲ་ས།
ད་དག་སའི་ང་ཡི་ག་སྦག་ཡི་ཅོ་ཀན་པོ་ཡ་ལེ་ད་ལོ་ལྡུན་ནས་ང་ཡི་ག་འདི་འབའ་འབའ Systematic ང་དང་ཡི་ག་བརྟག་བསྟེན་ན། ལོ་ལྡུན་ནས་བརྟག་བྱ་པོ་སོང་དེ་དག་ས་ང་དང་གཟིགས་ཟིན་ནོ་འདྲ་ད་དེ་ས་མོ་ལེ་ཡི་ག་ཡི་ཅོག་བརྟག་བྱ་པོ་འབའ་ནི་མ་ཆགས་ནོ་ག་ལེ་དེ་མ་སོང་པ་སང་དེ་ཕི་ཡ་འདི་འབའ་བཞིན་འབའ་ལྟ་གོ་ན་ང་དང་ཁག་མེད་དོ་ནོ་ག་ལེ་བྱས་ཟེ་ན་ཁོང་ང་ཀའོ་ང་དང་འདི་འབའ་ལ་དག་ཟེ་ན་རྒྱལ་ལ་ཆ་རྒྱལ་ལ་ཆ་མེད་ཟེར་ཀན་པོ

དེ་ནི་ང་ཐའི་ལ་དྭགས་སི་ཀུ་ཤུ་ཀུན་ནི་ཕིའ་ཏོའུ་ཉིན་སོང་ཆ་མཁན་པོ་ཏོའུ་ང་ཡ་ཧ་གོ་རུ་ཀེ་ར་ཀ་ས། དེ་ནི་ང་ཐའི་ཞིང་པ་པ་ནས་ཡང་ཚིར་ཀེ་གོ་ཏེ་ན་ཐབས་ཤིག་གོ་ཏེ་ན་ཀ་བི་ཀ་ནི་བུ་ང་འཁོར་རིན་ལེ། ཀ་ས། རྒྱ་ཀ་རྒྱ་ཀ་རེ་རྒྱ་ཀ་མང་པོ་ཡེ་ཀེ་རེ་ང་ཐའི་ཀུ་ཤུ་ཀ་རུ་ཀུ་ཤུ་མ་རྒྱ་ཆ་ནི་ཀ་བ་ད་ནི་ར། ཀ་ས། དེ་ཀུན་ནི་ཅི་སོང་ཟེར་ན་ཁོ་ངའི་དགུན་ལ་དེ་ཀ་བུ་ང་བོར་ཆེས་ཀགས་པོ་ཆ་ན་ལེ། དེ་ནི་ཇ་ག་གཞན་མ་ནས་བུ་ང་ཁྱོང་སྟེ་དེ་མེན་ཏོག་བར་ཆེས་སི་དུས་པེ་ཀ་ཁོ་ངའི་བུ་ང་ཁྱོང་སྟེ་ཁོ་ངའི་སྦག་པེ་ར་བུ་ང་ལེ།